མི་ཚང་མས་རང་ཉིད་ཀྱི་ལོ་འཁོར་གཅིག་ནང་ཡོང་འབབ་ཇི་བྱུང་ལ་གཞིགས་ནས་དཔྱ་ཁྲལ་ཏག་ཏག་སྤྲོད་མིན་དང་ཡང་ཁྱེད་ལ་ཁྲལ་འབབ་ཆག་ཡང་དང། ཁྲལ་འཕར་ལོག་ཆ་སོགས་ཡོད་མེད་ཤེས་རྟོགས་གནང་དགོས་པ་ཡིན། གལ་ཏེ་ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་ལས་ཀ་གནང་ནས་ཁྲལ་ལོ་སྔོན་མར་ཡོང་འབབ་ཁྱོན་བསྡོམས་སྟོང་ཕྲག་བཅོ་བརྒྱད་དང་ཉིས་བརྒྱ་ལས་མང་བ་བྱུང་ཡོད་ན་ཁྲལ་ལོ་དེ་རྫོགས་སྐབས་ཁྱེད་ཀྱི་ལས་གནས་ལས་ལོ་དེར་ཁྱེད་ཀྱིས་ཁྱོན་བསྡོམས་ཡོང་འབབ་ག་ཚོད་བསགས་པ་དང་ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་ལ་ཁྲལ་ག་ཚོད་སྤྲད་ཡོད་པ་སོགས་ཀྱི་གནས་ཚུལ་སྙིང་བསྡུས་ཤིག་སྟོན་ངེས་རེད། དེས་ན་དང་ཐོག་ཁྱེད་ལ Tax File Number སྟེ་དཔྱ་ཁྲལ་ལས་ཁུངས་ལས་གནང་བའི་ཨང་གྲངས་དེ་དགོས་ངེས་རེད། དེའི་རྗེས་ཁྱེད་ཀྱིས་རང་ཉིད་སོ་སོའི་ངོས་ནས་དཔྱ་ཁྲལ་ཕྱིར་ལོག་ཆེད་འགེངས་ཤོག་བསྐང་བ་ཡིན་ན། ཟླ་བ་བཅུ་པའི་ཚེས་སུམ་ཅུ་སོ་གཅིག་སྔོན་ལ་སྙན་ཞུ་དེ་འབུལ་ཚར་དགོས་པ་ཡིན། ཡང་ཁྱེད་ཀྱི་ངོ་ཚབ་ཏུ་རྩིས་པ་ཞིག་གིས་འགེངས་ཤོག་དེ་བསྐང་རོགས་གནང་བ་ཡིན་ན། ཟླ་བ་ལྔ་པའི་ཚེས་བཅོ་ལྔའི་སྔོན་ལ་ཚར་དགོས་ངེས་ཡིན།

མི་གཞན་ཚང་མས་ལོ་ལྟར་དཔྱ་ཁྲལ་རྩིས་གཞིར་མཉམ་ཞུགས་གནང་དགོས་ངེས་རེད། དེ་ཡང་ཁྱེད་ཀྱིས་དཔྱ་ཁྲལ་ལས་དོན་གྱི་ངོ་ཚབ་དང་ཡང་ན་ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱི་དྲ་རྒྱའི་བཀོད་ཆས My Tax ཞེས་པའི་བརྒྱུད་ཁྲལ་རྩིས་གནང་དགོས་པ་ཡིན། ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱི་འགན་འཛིན་པའི་ལས་རོགས Graham Whyte ལགས་ཀྱིས་ཁོ་ཚོའི་བཀོད་ཆས MyTax ཞེས་པ་དེ་བེད་སྤྱོད་གནང་བར་ཁེ་ཕན་མང་པོ་ཡོད་ཅེས་ཁོང་གིས་གསུངས་དོན། བཀོད་ཆས་དེ་བརྒྱུད་ཁྱེད་ཀྱི་ཁྲལ་འབབ་དང་འབྲེལ་བའི་གནས་ཚུལ་མང་པོ་ཞིག་རང་འགུལ་གྱིས་བསྐང་གི་ཡོད། དེ་ཡང་ང་ཚོའི་ལས་ཁུངས་ཀྱིས་ཁྱེད་ཀྱི་ལས་གནས་དང་དངུལ་ཁང་འཕྲོད་བསྟེན་གྱི་ཉེན་སྲུང་སོགས་འབྲེལ་ཡོད་ལས་ཁུངས་མང་པོ་ལས་གནས་ཚུལ་བསྡུ་རུབ་བྱེད་ཀྱི་ཡོད། དེར་བརྟེན་སྤྱིར་དྲ་རྒྱའི་བརྒྱུད་ཁྲལ་རྩིས་གནང་བར་ལས་སླ་པོ་ཡོད་ཀྱང་པི་ཀྲར་ལགས་ཀྱིས་གསར་འབྱོར་བར་ཁྲལ་རྩིས་ཐེངས་དང་པོ་གནང་མཁན་རྣམས་ལ་དང་ཐོག་མཁས་པའི་ལམ་སྟོན་བླང་རྒྱུར་ལམ་སྟོན་གནང་ནས་ཁོང་གིས་གསུངས་དོན། ཁྲལ་རྩིས་ཐེངས་དང་པོ་གནང་མཁན་རྣམས་ལ་བརྒྱུད་རིམ་ཆ་ཚང་ཅུང་མགོ་རྙོག་པོ་ཡོད་པས་ངས་ཁོང་ཚོར་རྩིས་པའི་སར་བཅར་ནས་ཁྲལ་རྩིས་གནང་བར་ལམ་སྟོན་བྱེད་རྒྱུ་ཡིན། ཡང་ཕྱི་མི་གཞིས་སྤོ་བ་འགའ་ཤས་ལ་ཁྲལ་རྩིས་ཆེད་འགེངས་ཤོག་བསྐང་སྐབས་རང་ཉིད་ལ་ཕྱིའི་རྒྱལ་ཁབ་ཁག་ནས་ཡོང་བའི་ཡོང་འབབ་སྐོར་གྱི་དྲི་བ་རྣམས་ལ་ལན་འདེབས་ཏག་ཏག་གནང་ཐུབ་ཀྱི་མེད་ཅེས Peter ལགས་ཀྱིས་མུ་མཐུད་གསུངས་དོན། You must disclose it if you have bank accounts or you own property གལ་ཏེ་ཁྱེད་རང་ལ་ཕྱིའི་རྒྱལ་ཁབ་གང་ཞིག་ལ་དངུལ་ཁང་རྩིས་ཁྲ་དང་རྒྱུ་དངོས་སོགས་ཡོད་ན། དེ་དང་ལེན་གནང་ནས་གནས་ཚུལ་ཁ་གསལ་བཀོད་དགོས་པ་ཡིན། ཡང་གལ་ཏེ་ཁྱེད་ཀྱིས་ཕྱི་རྒྱལ་གྱི་ཡོང་འབབ་ཐོག་འབྲེལ་ཡོད་རྒྱལ་ཁབ་དེར་དཔྱ་ཁྲལ་སྤྲོད་པ་ཡིན་ན། ཁྱེད་ལ་ཨོ་སི་ཀྲི་ལི་ཡའི་ནང་དཔྱ་ཁྲལ་ཆག་ཡང་ཐོབ་ཆོག་པ་ཡིན། འོན་ཀྱང་ཞི་པོ་བ་མང་དག་ཅིག་གིས་རང་ཉིད་ཀྱི་ཕྱི་རྒྱལ་གྱི་ཡོང་འབབ་ཀྱི་གནས་ཚུལ་གསལ་པོ་བཀོད་མེད་པའི་རྐྱེན་མཐར། དངུལ་དེ་དག་ཨོ་སི་ཀྲི་ལི་ཡར་འབོར་འདྲེན་གནང་སྐབས་དཀའ་ངལ་འཕྲད་ཀྱི་ཡོད། གལ་ཏེ་ཁྱེད་ཀྱིས་རང་ཉིད་ཀྱི་ཡོང་འབབ་ཀྱི་ཁུངས་ཆ་ཚང་ཐོ་འགོད་མ་གནང་ན་ཉེས་ཆད་ཤུགས་ཆེན་འཕོག་ངེས་རེད། མ་ཟད་དེང་དུས་འཛམ་གླིང་ནང་འཕྲུལ་ཆས་ཡར་རྒྱས་འགྲོ་བ་ལ་བརྟེན་ནས་ཁྱེད་ཀྱི་ཡོང་འབབ་དང་འབྲེལ་བའི་གནས་ཚུལ་ཕྱོགས་བསྡུ་གནང་བར་ཧ་ཅང་སྟབས་བདེ་པོ་ཆགས་ཡོད་པས། ཁྱེད་ཀྱིས་དཔྱ་ཁྲལ་ལྷན་ཁང་ལ་ནམ་ཡང་མགོ་བསྐོར་ཐུབ་ཐབས་མེད། དེ་བཞིན་ཁྱེད་ཀྱི་ཡོང་འབབ་ཀྱི་གནས་སྟངས་ལ་གཞིགས་ནས་ཁྲལ་འཕར་མ་སློག་ཆ་ཡང་ཡོད་སྲིད་པ་རེད།

འོན་ཀྱང་ཁྲལ་འབབ་ཆག་ཡང་གཏོང་ཆེད་ཁྱེད་ཀྱི་ལས་ཀ་དང་ཐད་ཀར་འབྲེལ་བ་ཡོད་པའི་འགྲོ་གྲོན་རྣམས་མ་གཏོགས་དེ་མིན་སྒེར་གྱི་འགྲོ་སོང་རྣམས་ཚུད་ཀྱི་མེད། དེ་ཡང། ཨོ་སི་ཀྲི་ལི་ཡའི་དཔྱ་ཁྲལ་ལས་ཁུངས་ཀྱིས་ལས་ཀ་སོ་སོའི་ངོ་བོ་ལ་གཞིགས་པའི་འགྲོ་གྲོན་གང་ཡོད་པའི་གནས་ཚུལ་ཞིབ་ཕྲ་ཤེས་ཀྱི་ཡོད་ཅེས

དེའི་འགྲོ་གྲོན་ཆེད་ཁྲལ་འབབ་ཆག་ཡང་བླངས་ཕྱིར་ཁྱེད་ཀྱི་སེམས་ལ་ངེས་དགོས་པའི་གནད་དོན་འགའ་ཤས་ཡོད་ཅེས་པི་ཏེར་ལགས་ཀྱིས། That Home Office has to be solely and exclusively as an office གལ་ཏེ་ཁྱེད་ཀྱི་ནང་དུ་ཡོད་པའི་ལས་ཁུངས་ཆེད་ཁྲལ་འབབ་ཆག་ཡང་བླངས་འཆར་ཡོད་ན་ལས་ཁུངས་དེ་ལས་ཀ་ཁོ་ནའི་ཆེད་བེད་སྤྱོད་གཏོང་དགོས་པ་ལས་རང་ཉིད་སྒེར་གྱི་ལས་དོན་དང་དགོས་མཁོ་སྒྲུབ་ཆེད་བེད་སྤྱོད་གཏོང་བ་ཡིན་ན་ཁྲལ་འབབ་ཆག་ཡང་གི་ཐོབ་ཐང་སྤྲོད་ཀྱི་མ་རེད། དེ་ཡང་ཨོ་སི་ཀྲི་ལི་ཡའི་ནང་ལས་ཀའི་ངོ་བོ་དང་ལས་ཀ་ལས་ཕྱོགས་སོགས་ལ་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པས་མི་མང་པོ་ཞིག Uber དང Deliveroo། Airbnb ལྟ་བུའི་ཟུར་ལས་བརྒྱུད་ཡོང་འབབ་བསགས་ཀྱི་ཡོད། འོན་ཀྱང་ལས་ཀ་གཉིས་པ་དང་གསུམ་པའི་ཡོང་འབབ་ལས་ཁྲལ་འཐེན་གྱི་མེད་ན་ལོ་དེའི་ཁྲལ་རྩིས་སྐབས་ཁྱེད་ཀྱི་ཁྱོན་བསྡོམས་ཡོང་འབབ་ལ་གཞིགས་ནས་སྐབས་རེར་དཔྱ་ཁྲལ་ལས་ཁུངས་ལ

དེ་བཞིན་ཁྱེད་ཀྱི་ལས་ཀར་ཉེན་སྲུང་ཆས། དམིགས་བསལ་གྱི་ལྷམ་དང་མིག་ཤེལ། ལག་ཤུབས་སོགས་གོན་ཆས་སུ་ཉོས་སྐབས་དངུལ་འཛིན་ཉར་ནས་ཁྲལ་བབ་ཆག་ཡང་བླངས་ཆོག་པ་ཡིན། ཡང་ཁྱེད་ཀྱི་ལས་ཀའི་ཕྱིར་འགྲོ་སོང་གཏོང་ཡང་དངུལ་འཛིན་སྟོན་རྒྱུ་མེད་ན་གང་ཡང་བྱེད་ཐབས་མེད་པ་རེད། མཐར་ལིས་ལགས་ཀྱིས། ཁྲལ་རྩིས་ཐེངས་དང་པོ་གནང་མཁན་རྣམས་ལ་འབྲེལ་ཡོད་མཁས་པའི་ལམ་སྟོན་བླངས་ན་ཁེ་ཕན་ཡོད་ཅེས་ལམ་སྟོན་གནང་ཡོད། རིམ་བཞིན་ཁྱེད་ཀྱིས་དྲི་བ་ཆ་ཚང་ལ་ལན་འདེབས་ཐུབ་ན་རང་ཉིད་ངོས་ནས་ཁྲལ་རྩིས་ཀྱི་འགེངས་ཤོག་དེ་བསྐང་ཐུབ་ངེས་རེད། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་བར་བཀའ་དྲིན་ཆེ། Hear more stories in your language by visiting sbs.com.au